ཕྲན་ནས་སྟག་ལྷ་རྒྱལ་གྱིས་ངོ་སྤྲོད་དང་རྒྱང་སྲིང་བྱེད་རྒྱུ་ཡིན། གསན་མཁན་རྣམ་པ་ཚོ་དེ་རིང་གི་ལས་རིམ་ཁག་ཐོག་མར་ཐའེ་ཝན་གྱི་དབྱིབས་རྡུལ་ཆེན་མོ་ལེགས་པར་འགྲུབ་ནས་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལེ་ཆིན་ཏེ་ཐའེ་ཝན་གྱི་སྲིད་འཛིན་ལ་བདམས་ཡོད་པའི་གནས་ཚུལ་ཞིག་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བཞུགས་སྒར་དྷ་རམ་ས་ལ་ནས་གཏོང་བའི་གནས་ཚུལ་གྱི་ནང་དུ།
བོད་ནང་རྒྱ་ནག་གཞུང་གིས་བོད་མིའི་གཞི་རྩའི་རང་དབང་ལ་དམ་དྲག་དང་ཆོས་ལུགས་དད་མོས་ཀྱི་ཐོག་དྲག་གནོན། བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་གི་སྐོར། འགྲོ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཉིས་སྟོང་ཉེར་གསུམ་ལོ་གི་ལོ་འཁོར་སྙན་ཐོ་རུ་འཁོད་ཡོད་ཀི། མཐར་ལྕགས་མོ་མཚོས་གཙོ་སྐྱོང་གནང་བའི་རང་དབང་གླེང་སྟེགས་ཞེས་པའི་ཆེད་སྒྲིག་ལེ་ཚན་ཞིག་དང་བཅས། དེ་རིང་གི་ལས་རིམ་ལ་གསན་རོགས། གསན་མཁན་རྣམ་པ་ཚོ་ཐོག་མར་དེ་རིང་གི་གསར་འགྱུར་གལ་ཆེན་ཁག་ཅིག་བཤད་རྒྱུར། ཐའེ་ཝན་གྱི་འོས་བསྡུ་ཆེན་མོ་ལེགས་པར་འགྲུབ་ནས་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལེ་ཆིན་ཏེ་ཐའེ་ཝན་གྱི་སྲིད་འཛིན་ལ་བདམས་ཡོད་པ་དང་ལེ་ཆིན་ཏེ་གིས་འདི་ནི་ཉིས་སྟོང་ཉིས་རྩ་བཞི་ལོར་འཛམ་གླིང་གི་དམངས་གཙོའི་འཕེལ་རིམ་ཁྲོད་ཀྱི་དབུ་ཁྲིད་འོས་བསྡུ་མང་བོ་ཞིག་ཡོད་པའི་ནང་ནས་ཐེ་ཝན་གྱི་འོས་བསྡུ་ལས་རིམ་དང་པོ་དང། དེ་ཡང་དམངས་གཙོ་ཚོགས་པར་ཐོབ་པ་འདི་ནི་ཐེ་ཝན་མི་དམངས་ཀྱིས་དམངས་གཙོར་གདམ་ག་བྱས་པ་ཞིག་རེད་ཅེས་བརྗོད་ཡོད་ཀི། ཐེ་ཝན་གྱི་སྐབས་བཅུ་དྲུག་པའི་སྲིད་འཛིན་གཙོ་གཞོན་གཉིས་ཀྱི་འོས་བསྡུ་དང་ཐེ་ཝན་སྐབས་བཅུ་གཅིག་པའི་གྲོས་ཚོགས་འཐུས་མིའི་འོས་བསྡུ་ཉིས་སྟོང་ཉིས་རྩ་བཞི་ལོའི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གནང་སྟེ་ཐེ་ཝན་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་ལེ་ཆིན་ཏེ་ལ་འོས་གྲངས་བརྒྱ་ཆ་གི་བཞི་བཅུ་ལྷག་དང་རྒྱ་ནག་དང་སེམས་ཐག་ཉེ་བའི་གོ་མིན་ཏང་གི་འོས་མི་ཧུའུ་ཡུའུ་ཡི་ལ་བརྒྱ་ཆ་གི་སུམ་ཅུ་སོ་གསུམ་དང་གྲངས་ཆུང་བར་ལྔ། ཐའེ་ཝན་མི་དམངས་ཆབ་སྲིད་ཚོགས་པར་འོས་གྲངས་བརྒྱ་ཆ་གི་ཉིས་རྩ་དྲུག་དང་གྲངས་ཆུང་ལྔ་ཐོབ་ཡོད་པ་རེད། བདམས་ཐོན། བདམས་ཐོན་སྲིད་འཛིན་གསར་བ་ལེ་ཆིན་ཏེ་གིས་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་མ་ཐག་རྒྱལ་ཁའི་གསུང་བཤད་གནང་སྐབས། གཙོ་བོ་དོན་ཚན་གསུམ་གྱི་ཐོག་ནས་བསམ་ཚུལ་གསུངས་ཡོད་པ་དང། དམངས་གཙོ་དང་སྒེར་དབང་གཉིས་ལས་ང་ཚོས་དམངས་གཙོ་བདམས་པ་རེད། ཐེ་ཝན་གྱིས་མུ་མཐུད་ནས་རྒྱལ་སྤྱིའི་དམངས་གཙོའི་མཐུན་གྲོགས་དང་མཉམ་དུ་དཔུང་པ་མཉམ་གཤིབ་ངང་མདུན་ལ་སྐྱོད་རྒྱུ་ཡིན་ཞེས་བསྒྲགས་པ་དང་ཆབས་ཅིག་ཏུ་ལའེ་ཆིན་ཏེ་གིས་ཐེ་ཝན་གྱི་སྲིད་འཛིན་ཐེ་ཝན་རང་ཉིད་ཀྱིས་འདེམས་བསྐོ་བྱ་རྒྱུར་ང་ཚོས་ཡིད་ཆེས་བྱེད་ཀྱི་ཡོད་བཞིན་ཐེ་ཝན་གྱིས་ཕྱི་ཕྱོགས་ཀྱི་ཐེ་ཇུས་ལ་འགོག་རྒོལ་བྱ་རྒྱུ་ཡིན་པ་དང་ད་ལྟའི་ཐེ་ཝན་གྱི་སྲིད་བྱུས་ཁ་ཕྱོགས་ལ་འགྱུར་བ་གཏོང་རྒྱུ་མིན་ཞེས་བརྗོད་ཡོད་ཀི་བདམས་ཐོན་སྲིད་འཛིན་གསར་བས་སྲིད་འཛིན་ཚའེ་ཡིན་ཝིན་དང་ལས་རོགས་ཚོར་ལོ་བརྒྱད་ཀྱི་རིང་རང་ནུས་གང་ཡོད་ཀྱིས་ཐའེ་ཝན་བཅོས་བསྒྱུར་དང་འཛུགས་སྐྲུན་གྱི་ཆེད་དུ་རྨང་གཞི་བརྟན་པོ་ཞིག་བཏིང་ཡོད་པར་ཐུགས་རྗེ་ཆེ་ཞུས་ཡོད་ཀི། ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཁེན་མཆོག་གིས་སྤྱི་ཚོགས་དྲ་ལམ་བརྒྱུད་ནས་ལའེ་ཆིན་ཏེ་ལ་ཐའེ་ཝན་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་པར་འཚམས་འདྲི་དང་སྦྲགས་ཐའེ་ཝན་མི་དམངས་ཀྱིས་རང་དབང་དང་དྲང་བདེན་ངང་འོས་བསྡུའི་ནང་མཉམ་ཞུགས་བྱས་ཏེ་ཁོང་ཚོའི་དམངས་གཙོའི་ལམ་ལུགས་ཀྱི་ནུས་པ་གསལ་སྟོན་བྱས་པར་བསྟོད་བསྔགས་གནང་ཡོད། རྒྱ་ནག་ཕྱོགས་ནས་ཐའེ་ཝན་གྱི་འོས་བསྡུ་ཆེན་མོ་མ་བྱས་གོང་རེས་གཟའ་པ་སངས་ཉིན་རྒྱ་ནག་གི་དམག་གི་གནམ་གྲུ་དང་མཚོ་གྲུ་ཁག་ཅིག་ཐའེ་ཝན་གྱི་ཉེ་འགྲམ་སུ་བཏང་བ་དང་རྒྱ་ནག་གཞུང་གི་ཐའེ་ཝན་གནད་དོན་ལས་ཁུངས་ཀྱི་མགྲིན་ཚབ་པ་ཁྲིན་པིང་ཧྭ་ཡིས་ཐའེ་ཝན་འོས་བསྡུའི་གྲུབ་འབྲས་ལས་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པས་ཐའེ་ཝན་མཚོ་གླིང་མི་མང་སྤྱི་བྱིངས་ཀྱི་བསམ་ཚུལ་མཚོན་ཐུབ་ཀྱི་མ་རེད་ལ་འདིས་ཐའེ་ཝན་དང་རྒྱ་ནག་མཚོ་འགག་དབར་གྱི་གཞི་རིམ་གྱི་ཆབ་སྲིད་ཀྱི་གནས་བབ་དང་འཕེལ་རིམ་ལ་འགྱུར་བ་འགྲོ་རྒྱུ་མིན་ཞིང་རྒྱ་ནག་གཅིག་གྱུར་གྱི་འདུན་པ་འགོག་ཐུབ་ཀྱི་མ་རེད་ཅེས་བཤད་ཡོད་གི། ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་གྱིས་རེས་གཟའ་པ་སངས་ཉིན་རྒྱལ་སྤྱིའི་འབྲེལ་མཐུད་ཚན་པའི་བློན་ཆེན་ལིའུ་ཅན་ཁྲའོ་དང་མཇལ་འཕྲད་ཀྱིས་ཨ་རིས་ཐའེ་ཝན་དམངས་གཙོའི་ལམ་ལུགས་ལ་རྒྱབ་སྐྱོར་ཡོད་པའི་རྣམ་འགྱུར་གསལ་སྟོན་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་དང་ཨ་རི་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཉི་ཧོང་ཨ་རིའི་གྲོས་ཚོགས་འཐུས་མི་སོགས་ཀྱིས་བདམས་ཐོན་ཐའེ་ཝན་གྱི་སྲིད་འཛིན་གསར་བ་ལེ་ཆིན་ཏེ་ལ་འཚམས་འདྲི་དང་ཐའེ་ཝན་གྱི་དམངས་གཙོའི་འོས་བསྡུའི་ལས་དོན་ལ་དགའ་བསུ་ཞུས་ཡོད་གི། ཕྱི་ཟླ་དང་པོ་ཚེས་བཅུ་གསུམ་ཉིན་ནས་ཐེ་ཝན་གྱི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ཐོན་ཏེ་དེ་ཡང་དམངས་གཙོ་ཡར་ཐོན་ཚོགས་པའི་འོས་མི་སྐུ་ཞབས་ལའེ་ཆིན་ཏེ་ལ་སྲིད་འཛིན་གྱི་རྒྱལ་ཁ་ཐོབ་པའི་གནས་ཚུལ་ཐོན་མ་ཐག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས X སྤྱི་ཚོགས་དྲ་ལམ་བརྒྱུད་བོད་མིའི་སྒྲིག་འཛུགས་ཀྱི་ཚབ་བྱས་ཏེ་སྐུ་ཞབས་ལའེ་ཆིན་ཏེ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་བ་མ་ཟད་བཙན་བྱོལ་ནང་གི་བོད་མི་ཚོས་དམངས་གཙོ་ལག་བསྟར་བྱེད་བཞིན་པ་ལྟར་ཐེ་ཝན་མི་དམངས་ཀྱིས་རང་ཐག་རང་གཅོད་ཀྱིས་རང་སྤྱོད་ཐུབ་པའི་དམངས་གཙོའི་ལམ་ལུགས་ནི་བོད་མི་རྣམས་ཀྱིས་ཧ་ཅང་གི་ཡིད་སྨོན་བྱེད་ཡུལ་ཞིག་དང་མིག་དཔེ་ལྟ་བུ་ཞིག་ཏུ་གྱུར་ཡོད་ལ་ང་ཚོའི་མི་མང་གི་ཐུན་མོང་གི་འབྲེལ་བ་དམ་ཟབ་བྱ་འདོད་ཡོད་ཅེས་གསུངས་ཡོད་གི་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་སྐུ་ཞབས Antony Blinken མཆོག་གི་མཚན་ཐོག་ནས་སྤྱི་སྒྲོག་ཞིག་སྤེལ་བའི་ནང་དུ་ཐེ་ཝན་གྱི་འོས་འདེམས་བྱུང་བའི་སྲིད་འཛིན་གསར་བ་དང་ཐེ་ཝན་མི་མང་གིས་དམངས་གཙོའི་ནུས་པ་གོང་འཕེལ་གཏོང་བའི་འོས་བསྡུའི་ལས་དོན་ལ་འཚམས་འདྲི་ཡོད་ལ་ཨ་རིའི་ངོས་ནས་ཐེ་ཝན་མཚོ་འགག་ཕན་ཚུན་ཞི་བདེ་དང་བརྟན་ལྷིང་ཡོང་བ་དང་ཕན་ཚུན་མི་མཐུན་པ་དང་བཙན་དབང་དང་གནོན་ཤུགས་རྣམས་ཞི་བའི་ཐོག་ནས་སེལ་ཐབས་མུ་མཐུད་ནས་རྒྱུན་འཁྱོངས་གནང་རྒྱུ་ཡིན་ཞིང། ཨ་རི་དང་ཐེ་ཝན་གྱི་མི་དམངས་ནི་དམངས་གཙོའི་རིན་ཐང་ལོངས་སུ་སྤྱོད་མཁན་གཅིག་མཚུངས་ཡིན་པ་དང་ཨ་རི་དང་ཐེ་ཝན་ཕན་ཚུན་དཔལ་འབྱོར་དང་རིག་གཞུང་མི་དམངས་ཀྱི་འབྲེལ་བ་མུ་མཐུད་ནས་རྒྱ་ཆེ་རུ་དང་ཇེ་ཟབ་ཏུ་གཏོང་རྒྱུ་ཡིན། བདམས་ཐོན་བྱུང་བའི་སྲིད་འཛིན་གྱིས་གཙོས་པའི་ཐེ་ཝན་གྱི་ཆབ་སྲིད་ཚོགས་ཁག་དང་ཕན་ཚུན་མཉམ་ལས་དང་ཐེ་ཝན་མཚོ་འགག་ཕན་ཚུན་ཞི་བདེ་དང་བརྟན་ལྷིང་རྒྱུན་གནས་ཡོང་ཐབས་གནང་རྒྱུ་གཙོས་པའི་ཨ་རི་དང་ཐེ་ཝན་ཕན་ཚུན་ནང་གཞུང་འབྲེལ་མ་ཡིན་པའི་དུས་ཡུན་རིང་བོའི་འབྲེལ་ལམ་གྱི་ནུས་པ་མུ་མཐུད་ནས་ཤུགས་ཇེ་ཆེ་རུ་གཏོང་རྒྱུའི་ཐུགས་རེ་ཡོད་ཅེས་གསུངས་ཡོད་གི། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་དབུ་ཁྲིད་སྐུ་ཞབས་ཇོ་སེ་ཕི་བྷོ་རོ་མཆོག་གི་མགྲིན་ཚབ་པས་སྤྱི་སྒྲོག་ཞིག་སྤེལ་བའི་ནང་དུ། བདམས་ཐོན་བྱུང་བའི་སྲིད་འཛིན་ནི་སྐུ་ཞབས་ལེ་ཆིན་ཏེ་ལ་དགའ་བསུ་དང་དམངས་གཙོའི་ལམ་སྲོལ་ལག་བསྟར་བྱེད་མཁན་གྱི་འོས་བསྡུའི་ནང་ཞུགས་མཁན་གྱི་ཐེ་ཝན་མི་དམངས་ཚོར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུས་ཡོད་ཅེས་གསུངས་ཡོད་ལ་དེ་དང་ཆབས་ཅིག་སྤྱི་སྒྲོག་དེའི་ནང

གོ་གཉིས་ལོའི་ཐུན་མོང་གི་མོས་མཐུན་བྱུང་བའི་རྒྱ་ནག་གཅིག་གི་རྩ་དོན་ལ་འགྱུར་བ་མེད་པ་དང་ཐེ་ཝན་རང་བཙན་གྱི་ཆེད་དུ་ཁ་བྲལ་གྱི་བྱ་སྤྱོད་མཐའ་དག་དང་ཕྱི་རྒྱལ་གྱི་ཐེ་ཇུས་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་རྒྱུ་ཡིན་པ་ཞིན་ཧྭ་གསར་ཤོག་ཐོག་ནས་ཁྱབ་སྤེལ་ཡོད་གི། གསན་རྣམ་པ་ཚོ་འདི་ཨེ་ཤ་རང་དབང་རླུང་འཕྲིན་ཁང་ཡིན་ནི་བོད་ནང་རྒྱ་ནག་གཞུང་གིས་བོད་མིའི་གཞི་རྩའི་རང་དབང་ལ་དམ་དྲག་དང་ཆོས་ལུགས་དད་མོས་ལ་དྲག་གནོན། བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་ཀྱི་སྲིད་ཇུས་ལག་བསྟར་བྱེད་བཞིན་པའི་སྐོར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་འཁོར་སྙན་ཐོ་རུ་བཀོད་ཡོད་པའི་སྐོར། འདི་གའི་གསར་འགོད་པ་བློ་བྷེ་ཡིས་བཞུགས་སྒར་རྡ་ས་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནོངས།
ཨ་མི་རི་ཁའི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ལོ་རེ་བཞིན་རྒྱལ་སྤྱིའི་ཁྱོན་དུ། གཞུང་སྒེར་གང་ཅིའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ད་དྲག་གནོན་གྱི་གནས་ཚུལ་ཐོག་ཞིབ་འཇུག་གི་ལོ་འཁོར་སྙན་ཐོ་འདོན་སྲོལ་ཡོད་པ་ལྟར། སྔ་ལོ་ཉིས་སྟོང་ཉེར་གསུམ་ལོ་གི་ལོ་འཁོར་སྙན་ཐོ་འདོན་སྤེལ་ད་སྦྲགས། སྤྱི་ཟླ་དང་པོ་གི་ཚེས་པ་བཅུ་གཉིས་གི་ཉི་མ་ཐའི་ལན་ཌི་གི་རྒྱལ་ས་སྦན་ཀོག་ཏུ་གསར་འགོད་ལྷན་ཚོགས་ཟིག་ཚོགས་པ་གི་སར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ཨེ་ཤ་ཡ་གི་མངའ་ཁུལ་གི་འགན་འཛིན་ཨེ་ལིན་ཕེག་སོན་ལགས་ནས། རྒྱ་ནག་ནང་ཞི་ཅིན་ཕིང་གི་སྲིད་དབང་བཟུང་བ་གི་རིང། སྤྱི་ཚོགས་ནང་དམ་དྲག་ད་དྲག་གནོན་གྱི་གནས་སྟངས་ཇེ་ཆེར་བཏང་ཡོད་པ་དང། བོད་ནང་གཞི་རྩའི་རང་དབང་གི་ཐོག་ག་དམ་དྲག་ཚབས་ཆེན་བྱས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། རྒྱ་ནག་ནང་ལོ་བཅུ་ཕྲག་གཅིག་ལྷག་གི་རིང་ཞི་ཅིན་ཕིང་གི་སྲིད་དབང་བཟུང་སྟེ་སྤྱི་ཚོགས་ཀྱི་ནང་དམ་དྲག་ད་དྲག་གནོན་གི་གནས་ཚུལ་ཚབས་ཇེ་ཆེར་བཏང་ཡོད་པ་མ་ཟད། ཞིན་ཅང་གི་ནང་མངོན་གསལ་དོད་པོ་གི་སྒོ་ནས་མི་རིགས་རྩ་མེད་ཀྱི་ནག་ཉེས་བསགས་ཡོད་པ་གིས་མཚོན། བོད་ནང་གཞི་རྩའི་རང་དབང་ལ་དམ་དྲག་ད་དྲག་གནོན་ཚབས་ཆེན་དང། རྒྱ་ནག་དམར་བོའི་དབང་སྒྱུར་ལ་ཉེན་ཁ་ཡོད་པ་གི་ཆོས་ལུགས་ད་རིག་གཞུང་གང་ཅིར་ཡང། རིག་གཞུང་རྩ་གཏོར་ད་ཆོས་ལུགས་དད་མོས་དྲག་གནོན་གི་སྲིད་བྱུས་ལག་བསྟར་བྱས་ཡོད་ཅེས་གསལ་སྟོན་གནང་ཡོད་ཅིང། འདི་གའི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལའི་གསར་འགོད་པས། སྲིད་འཛིན་ཞི་ཅིན་ཕིང་གི་དབང་སྒྱུར་སྐབས་བོད་ནང་རྒྱ་བསྒྱུར་གི་སྲིད་བྱུས་ལག་བསྟར་གནས་སྟངས་ཀྱི་ཐད་དྲི་བ་ཞུས་པར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཀྱི་ཨེ་ཤ་གི་འགན་འཛིན་ཨེ་ལིན་ཕེག་སོན་ནས། བོད་ད་ཞིན་ཅང་གི་ནང་ཆོས་ལུགས་རྒྱ་བསྒྱུར་གི་སྲིད་བྱུས་ལག་བསྟར་གྱིས། ཆོས་ལུགས་ཀྱི་ངོ་བོ་བསྒྱུར་བ་ད་ཆོས་ལུགས་དྲག་གནོན་ཚབས་ཆེན་བྱེད་བཞིན་པ་ཐོ་འགོད་བྱས་ཡོད་པ་དང། རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་འགྲོ་བར། Thermo Fisher བཟོ་ཚོང་ཁང་གིས་ཉེ་ལམ་རྒྱ་ནག་ལ་འཕྲུལ་ཆས་ཚོང་མཚམས་བཞག་པ་ལྟར། ཕྱི་རྒྱལ་གྱི་བཟོ་ཚོང་ཁང་ཁག་བརྒྱུད་ནས་རྒྱ་ནག་ལ་གནོན་ཤུགས་སྤྲད་ན། ཕན་ཐོགས་འབྱུང་སྲིད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག།
ཉེ་ལམ་ཨ་མི་རི་ཀ་གི་ཐེར་མོ་ཕི་ཤར་བཟོ་ཚོང་ཁང་ནས་རྒྱ་ནག་ཉེན་རྟོག་པར་འཕྲུལ་ལས་དེ་འཚོང་རྒྱུར་མཚམས་འཇོག་གནང་བ་ནི། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ལོ་འགའ་ཞིག་རིང་བོད་ནང་རྒྱ་ནག་ཉེན་རྟོག་པས་བོད་མིའི་འདོད་མོས་ཡོད་མིན་ལ་མ་ལྟོས་པར། བོད་མིའི་རིགས་རྫས་བསྡུ་རུབ་བྱས་པ་གསལ་སྟོན་གྱིས་ཕན་འབྲས་སོན་པ་ད་མཚུངས། བོད་ཙམ་མིན་པར་རྒྱ་ནག་རྒྱལ་ཡོངས་སུ་གནས་ཚུལ་དེ་རིགས་ལྷག་གི་ཡོད་པ་དང། གང་ལྟར་གནས་ཚུལ་འདིའི་ཐོག་ནས་རྒྱ་ནག་གཞུང་ལ་ཐད་ཀར་གནོན་ཤུགས་མི་འགྲོ་བའི་སྐབས། རྒྱ་ནག་ནང་གི་ཕྱི་རྒྱལ་གྱི་བཟོ་ཚོང་ཁང་ཆེན་པོ་རྣམས་བེད་སྤྱོད་བཏང་ན། རྒྱ་ནག་གི་མི་སེར་དཀྱུས་མ་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་སུ་འགྲོ་རྒྱུར་སྐབས་རེར་ཕན་ཐོགས་འབྱུང་གི་འདུག་ཅེས་འགྲེལ་བརྗོད་གནང་སོང། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་སྙན་ཐོ་གི་ནང་བོད་ཀྱི་ས་ཁུལ་ཁག་གི་ནང་ཆོས་དད་ད་གཏམ་བརྗོད། འགྲོ་འདུག་ད་འདུ་འཛོམས་ཀྱི་རང་དབང་གི་ཐོག་སྤྱི་ལོ་ཉིས་སྟོང་ཉེར་གསུམ་གི་ལོར་རྒྱ་ནག་གིས་དམ་དྲག་ཤུགས་ཆེ་བྱས་ཡོད་པ་འཁོད་ཡོད་པའི་ཁར། བོད་ནང་འབྲོག་པ་གནས་སྤོ་ད་ཁོར་ཡུག་སྲུང་སྐྱོབ། སྐད་ཡིག་རྩ་མེད་བཟོ་བཞིན་པ་གི་གནས་ཚུལ་བཅས་ཀྱི་ཐོག་སྐད་ཆ་བཤད་མཁན་ཚོར་འཕྲལ་དུ་དྲག་གནོན་དང། ཁྲིམས་བརྩི་དགོས་པ་དང་ཉེན་རྟོག་པར་གནས་ཚུལ་མཁོ་སྤྲོད་བྱས་ན་བྱ་དགའ་སྤྲོད་པ། ཕྱི་རྒྱལ་ལ་འབྲེལ་བ་ཡོད་པ་ཚོ་འཛིན་བཟུང་བྱས་པ་དེ་དཔེར་ན་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་འཛིན་བཟུང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོར་བཙོན་ཁང་དུ་འདས་གྲོངས་གྱུར་པ་སོགས་འཁོད་ཡོད་ཅིང། ཡང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་ཀྱང། སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོ་ནི་སྤྱི་ཡོངས་བོད་ནང་འགྲོ་བ་མིའི་ཐོབ་ཐང་སྔར་ལས་ཇེ་སྡུག་ཏུ་ཕྱིན་ཏེ། གཏན་འཇགས་སློབ་གྲྭར་རྒྱ་ནག་དམར་བོའི་སློབ་གསོ་སྤེལ་བ་གི་ཛ་དྲག་གནས་ཚུལ་སོགས་གང་ཅི་གི་ཐད་ནས་བོད་དེ་རྩ་མེད་ཀྱི་སྲིད་ཇུས་ཞིག་ལག་བསྟར་བྱེད་བཞིན་པར་བརྟེན། དེ་ཚོ་ལ་ང་ཚོས་གདོང་ལེན་བྱ་དགོས་པ་གི་གནས་སྟངས་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག། དེ་སྔ་ཕལ་ཆེར་ཡིན་པ་ན་མི་གསོད་ཁྲག་སྦྱོར་བྱེད་ཡས་དང་ལ་རྡུང་རྡེག་བྱེད་ཡས་དང་དེ་ཚོའི་སྒང་ལ་ཤུགས་ཆེ་ཤོས་ཅིག་བཏོན་བསྡད་ཀྱི་ཡོད་རེད། ད་ལྟ་བསམ་བློའི་འགྱུར་བ་བཏང་བའི་ཐོག་ནས་བོད་ཀྱི་ཆག་འཇིག་གི་གནས་སྟངས་ཅིག་བོད་ཀྱི་རྩ་མེད་བཏང་ཡས་ཀྱི་གནས་སྟངས་ཅིག་སྒང་ལ་རྒྱ་ནག་གཞུང་གིས་སྲིད་ཇུས་ངན་པ་ཞིག་སྟོན་གྱི་ཡོད་དུས་ཙམ་པ་དེ་ལ་ང་ཚོས་གདོང་ལེན་བྱེད་དགོས་ཀྱི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། བོད་ནང་ཡིན་པའི་རྒྱ་ཆེའི་མི་མང་ཚོ་ཡིན་ནའི་དེ་བོད་ཀྱི་ཆོས་དང་རིག་གཞུང་གི་སྒྲིག་སྟངས་ལ་དོ་སྣང་ཆེན་པོ་ཞེ་པོ་ཅིག་གནང་གི་ཡོད་རེད། གནང་བ་དེ་ད་ལྟ་ཕལ་ཆེར་མ་རེད་དེ་སྔ་ཡིན་པ་ཡིན་ནའི་ཀྱི་བོད་ཀྱི་ཆོས་དང་རིག་གཞུང་འདི་བོད་མི་རིགས་ཀྱི་སྲོག་རྩ་ཡིན་པའི་ཀྱི་གནས་སྟངས་ཐོག་ནས་ཡིན་དུས་ཙམ་པ་ལ་དེ་ལས་འགལ་བའི་ཀྱི་རྒྱ་ནག་གཞུང་གི་སྲིད་བྱུས་ག་རེ་སྤེལ་གྱི་ཡོད་ན་ཡང་དེ་ལ་བོད་བོད་མི་ཚོ་ནས་གདོང་ལེན་བྱེད་ཀྱི་ཡིན་པ་དེ་གསལ་པོ་རེད་ཟེར་ཞུ་གི་ཡིན། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་གི་ལོར་གནས་ཚུལ་ཤེས་རྟོགས་བྱུང་བ་གི་ནང། སྤྱི་ལོ་ཉིས་སྟོང་ཉེར་གསུམ་གི་ལོར་མགོ་ལོག་བ་ཡན་དགོན་པ་གི་དགེ་འདུན་པ་ཚོར་ཁ་བྲལ་ལ་ངོ་རྒོལ་དང་རྒྱ་ནག་གཅིག་གྱུར་ཁས་ལེན་དགོས་པ་གི་ས་ཡིག་བརྒྱབ་བཅུག་ཡོད་པ་དང། ཡང་ལོ་དེའི་སྤྱི་ཟླ་བཅུ་གཅིག་པ་གི་ནང་རྒྱ་ནག་གཞུང་གིས་མཐེ་བོ་བཀྲ་ཤིས་དགོན་པ་གི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བཙན་ཁྲིད་བྱས་པ། སྤྱི་ཟླ་བཅུ་གཉིས་པ་གི་ནང་དགའ་ལྡན་ལྔ་མཆོད་ལ་ལྷ་སའི་ནང་ཞིབ་བཤེར་དམ་དྲག་ཤུགས་ཆེ་བྱས་པ་དང། སྤྱི་ཟླ་གསུམ་པ་གི་ནང་དབྱངས་མཚོ་ལགས་ནས་ཕྱི་རྒྱལ་ལ་འབྲེལ་བ་བྱས་ལུགས་ཀྱིས་འཛིན་བཟུང་བྱས་པ། སྤྱི་ཟླ་གཉིས་པ་གི་ནང་ལི་ཐང་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་བཙོན་ཁང་དུ་འདས་གྲོངས་ཕྱིན་པ་དང། སྤྱི་ཟླ་དང་པོ་གི་ནང་བོད་མི་གཞོན་སྐྱེས་དཔལ་མགོན་ལགས་ཕྱི་རྒྱལ་ལ་འབྲེལ་བ་ཡོད་ལུགས་ཀྱིས་འཛིན་བཟུང་བཙོན་འཇུག་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་ཀི། གཞིས་སྒར་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན། བཟང་བ་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ང་རང་ལྷ་རྒྱལ་ཡིན། ད་ཞུ་ནས་མུ་མཐུད་ནས་གསན་རྒྱུ་བྱེད་ཀྱི། བོད་མིའི་སྒྲིག་འཛུགས་ཀྱིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བོད་མིའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཧ་ཅང་གི་བཅས་པའི་ཇེ་སྡུག་ཏུ་ཕྱིན་པ་གསལ་སྟོན་གནང་ཡོད་ཀི། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་སྡེ་ཚན་ཁོངས་ནས་མཉམ་འབྲེལ་རྒྱལ་ཚོགས་དང་ཡོ་རོབ་སྤྱི་མཐུན་འགྲོ་བ་མིའི་ཐོབ་ཐང་ཚན་པས་བོད་ནང་འགྲོ་བ་མིའི་ཐོབ་ཐང་གནས་བབ་ལོ་འཁོར་ཕྱོགས་བསྡོམས་གནང་བའི་ནང་དུ་རྒྱ་ནག་གི་བཙན་འོག་ཏུ་གནས་པའི་བོད་ནང་འདས་པའི་ལོ་དྲུག་ཅུ་རེ་གྲངས་ལྷག་འགྲོ་བཞིན་ཡོད་པ་དེའི་ནང་དུ་ད་དུང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་མངོན་གསལ་དོད་པོ་དང་མངོན་སུམ་འཛེམ་མེད་ཀྱིས་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པར་བརྟེན་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཧ་ཅང་གི་བཅས་པའི་ཇེ་སྡུག་ཏུ་ཕྱིན་པ་གསལ་སྟོན་གནང་འདུག་རང་དབང་ཁང་པ་ཞེས་པས་བོད་ནི་འཛམ་གླིང་འདིའི་ནང་ནས་རང་དབང་སྐྱོ་ཤོས་ཀྱི་ས་ཁུལ་ཞིག་ཡིན་པའི་གནས་སྟངས་ལོ་གསུམ་ལ་བསྟུད་མར་རིམ་པ་སྐྱོ་ཤོས་གྲས་སུ་བཏོན་ཡོད་པ་ལུང་འདྲེན་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་སྡེ་ཚན་ཁོངས་ནས་མཉམ་འབྲེལ་རྒྱལ་ཚོགས་དང་ཡོ་རོབ་སྤྱི་མཐུན་འགྲོ་བ་མིའི་ཐོབ་ཐང་ཚན་པས་བོད་ནང་འགྲོ་བ་མིའི་ཐོབ་ཐང་གནས་བབ་ལོ་འཁོར་ཕྱོགས་བསྡོམས་གནང་བའི་ནང་དུ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཡང་རྒྱ་ནག་ནི་མུ་མཐུད་ནས་འཛམ་གླིང་ནང་ནས་དྲ་རྒྱའི་རང་དབང་ཐོག་ལ་རྡུང་རྡེག་གཏོང་མཁན་གྱི་རྒྱལ་ཁབ་སྡུག་ཤོས་དང་རྒྱ་ནག་གཞུང་གིས་མང་ཚོགས་ཀྱི་སྨྲ་བརྗོད་རང་དབང་ཐོག་ལ་དྲག་གནོན་གྱི་སྲིད་ཇུས་མུ་མཐུད་ནས་ལག་བསྟར་བྱས་ཏེ་རྒྱ་ནག་གི་མི་སེར་རྣམས་ལ་སྤྱི་ཚོགས་དྲ་ལམ་ཐོག་ནས་གནས་ཚུལ་ཤེས་རྟོགས་ཐུབ་ཐབས་མེད་པའི་བཀག་སྡོམ་བྱས་པ་དང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་ལས་འགུལ་སྤེལ་མཁན་གྱི་ཐོག་ལ་དྲག་གནོན་དང་དུས་རིང་པོ་བཙོན་འཇུག་བྱས་པའི་བྱ་སྤྱོད་རྣམས་ལ་གསལ་སྟོན་གནང་ཡོད་པ་རེད། ད་དུང་སྙན་ཐོ་དེའི་ནང་བོད་ནང་དུ་བོད་ཕྲུག་ས་ཡ་གཅིག་ཙམ་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭའི་ནང་བཅུག་པ་དང་བོད་ནང་གི་བོད་པའི་སློབ་གྲྭ་ཁག་འཆར་གཞི་ལྡན་པའི་སྒོ་ནས་སྒོ་བརྒྱབ་པའི་བྱ་སྤྱོད་དེ་དག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ལ་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་སྲིད་ཇུས་མུ་མཐུད་ནས་ལག་བསྟར་རྒྱུན་འཁྱོངས་བྱེད་བཞིན་ཡོད་ལ། འོན་ཀྱང་རྒྱ་ནག་གཞུང་གིས་བོད་ནང་གི་གཏན་འཇགས་སློབ་གྲྭ་དེ་ནི་བོད་ཀྱི་ས་ཁུལ་ཡོངས་ཀྱི་བུ་ཕྲུག་རྣམས་ལ་ཤེས་ཡོན་གྱི་གོ་སྐབས་སྤྲོད་རྒྱུའི་ཆེད་དུ་དམིགས་པ་ཞིག་ཡིན་པ་འགྲེལ་བརྗོད་བྱེད་ཀྱི་ཡོད་ཀྱང་བུ་ཕྲུག་རྣམས་ལ་སོ་སོའི་རིག་གཞུང་དང་ཆོས་ལུགས། སྐད་ཡིག་སློབ་སྦྱོང་གི་གོ་སྐབས་མེད་པའི་སྐོར་དང་རྒྱ་ནག་གཞུང་གིས་བོད་མི་ཚོར་རྒྱུ་མཚན་སྣ་ཚོགས་བཤད་དེ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཁོ་ནར་ས་གནས་བོད་མི་སྟོང་ཕྲག་ཉི་ཤུ་རྩ་བཞི་ལྷག་རྒྱ་ནག་གཞུང་གིས་འཛུགས་སྐྲུན་བྱས་པའི་ཁང་པར་གནས་སྤོ་བཅུག་ཡོད་པའི་སྐོར་སོགས་གསལ་སྟོན་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་གིས་བོད་ནང་རྒྱ་ནག་གི་དྲག་གནོན་སྔར་བཞིན་མུ་མཐུད་བྱེད་བཞིན་ཡོད་པ་དེ་ལྟར་ཡང་བོད་ནང་དྲག་གནོན་བྱས་དང་བྱེད་བཞིན་པ་ལྟར་ཡུ་གུར་སོགས་ཀྱི་ནང་བྱེད་བཞིན་པའི་ཐོག་རྒྱལ་སྤྱིའི་ཐུགས་སྣང་ཆེ་བ་གནང་གི་ཡོད་པའི་སྐོར་བཤད་ཡོད་གི། དེ་ཡང་ཐའེ་པེ་ནས་རོའི་ཊར་སི་ལས་ཁང་གི་གནས་ཚུལ་སྤེལ་བའི་ནང་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་ཚེས་བཅུ་གསུམ་ཉིན་ཐའེ་ཝན་དུ་ཕེབས་ཡོད་པ་རེད་ལ། ཁོང་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྐབས་གཉིས་ལ་གནང་ཡོད་པ་དང་ཁོང་ཐའེ་ཝན་དུ་མ་འབྱོར་གོང ༧གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་མཇལ་ཁ་ཞུས་ཡོད་པ་རོའི་ཊར་སི་ལས་ཁང་གི་གནས་ཚུལ་ནང་དུ་བཀོད་ཡོད་གི། ཡང་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་གིས་ཉིས་སྟོང་བརྒྱད་ལོར་པེ་ཅིན་དུ་རྒྱལ་སྤྱིའི་ཨོ་ལིམ་ཕིག་གི་ཚོགས་སྐབས་བོད་ནང་ཞི་རྒོལ་ཆེན་མོ་བྱུང་བ་དང་དེ་བཞིན་བོད་ནང་བོད་མི་ཁྱོན་ཆེ་བས་རྒྱ་ནག་གཞུང་གིས་བོད་ལ་འཛིན་པའི་སྲིད་ཇུས་ལ་ངོ་རྒོལ་མཚོན་ཆེད་རང་ལུས་མེར་སྲེག་བཏང་ཡོད་པ་སོགས་བཤད་ཡོད་གི། རྒྱ་ནག་གིས་ཞིན་ཅང་ནང་ཡུ་གུར་གྲངས་ཉུང་མི་རིགས་ལ་དྲག་གནོན་བྱས་པའི་གནས་ཚུལ་དང་ཧོང་ཀོང་གི་གནད་དོན་ཐོག་རྒྱལ་སྤྱིའི་ངོས་ནས་དོ་སྣང་ཆེ་བ་བྱེད་ཀྱི་ཡོད་པ་རེད་ལ་གསར་ཤོག་ཁག་ཏུ་གནས་ཚུལ་ཡང་མང་བོ་ཐོན་ཡོད་པ་རེད། བོད་ནང་གི་གནས་སྟངས་ཛ་དྲག་པོ་ཡོད་པ་དང་རྒྱ་ནག་གི་མངའ་འོག་ཏུ་ཡོད་པའི་གྲངས་ཉུང་མི་རིགས་ཡུ་གུར་སོགས་ལ་འཕྲད་བཞིན་པའི་དཀའ་སྡུག་བོད་ནང་གི་བོད་མི་ལ་ཡང་གཅིག་མཚུངས་ཀྱི་དཀའ་ངལ་འཕྲད་ཀྱི་ཡོད་པ་རེད་ཅེས་གསུངས་ཡོད་གི་ཨ་མེ་རི་ཀའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གི་རྒྱལ་སྤྱིའི་འབྲེལ་མཐུད་བློན་ཆེན་ལིའུ་ཅན་ཁྲོ་ལ་ཐུག་འཕྲད་གནང་ནས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་བློ་འཚབ་ཡོད་པ་གསུངས་ཡོད་གི་དེ་ཡང་ཝ་ཤིན་ཁྲོན་ནས་རོའི་ཊར་སི་ལས་ཁང་གི་གནས་ཚུལ་སྤེལ་བའི་ནང་དུ། ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་གིས་ཁ་སང་རྒྱ་ནག་གི་རྒྱལ་སྤྱིའི་འབྲེལ་མཐུད་བློན་ཆེན་ལིའུ་ཅན་ཁྲོ་ལ་ཐུག་འཕྲད་གནང་ནས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་བློ་འཚབ་ཡོད་པ་གསུངས་ནས་ཨ་མི་རི་ཀའི་མི་སེར་ཞིག་ཁྲིམས་འགལ་གྱི་འཛིན་བཟུང་དང་བཀག་ཉར་བྱས་པའི་གནད་དོན་དེ་ཐག་གཅོད་གནང་དགོས་པའི་ནན་སྐུལ་གནང་ཡོད་གི་ཨ་རིའི་ཕྱི་སྲིད་དྲུང་ཆེ Blinken དང་ལིའུ་ཅན་ཁྲོ་གཉིས་མཇལ་འཕྲད་དགའ་མོ་དེ་བཞིན་དོན་ཕན་ཞིག་བྱུང་ཡོད་པ་དང་དབུ་ཁྲིད་གཉིས་བར་ཡུལ་གྲུ་གཉིས་ཀྱི་འབྲེལ་བའི་གནད་དོན་དང་མངའ་ཁུལ་དང་རྒྱལ་སྤྱིའི་གནད་དོན་དེ་བཞིན་ཡུལ་གྲུ་གཉིས་བར་མི་མཐུན་པའི་གནད་དོན་ཁག་སེལ་ཐབས་དང་ཕན་ནུས་ལྡན་པའི་མཉམ་ལས་གནང་ཕྱོགས་སོགས་ཀྱི་ཐད་གྲོས་མོལ་གནང་གི། ཡང་དབུ་ཁྲིད་གཉིས་ནས་སྔ་ལོ་ཕྱི་ཟླ་བཅུ་གཅིག་པའི་ནང་ཨ་རིའི་སྲིད་འཛིན་ཇོ་སྦ་དྲེན་དང་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་རྣམ་གཉིས་ཨ་རིའི་ཁ་ལི་ཧྥོ་ནི་ཡ་མངའ་སྡེ་གི་ཝུར་སཱ་ཏི་ས་ཁུལ་དུ་མཇལ་འཕྲད་གྲོས་མོལ་གནང་བའི་སྐབས་སུ་བཟི་སྨན་སྨྱོ་རྫས་འགོག་ཐབས་སོགས་གལ་ཆེའི་གནད་དོན་ཁག་མུ་མཐུད་ནས་ལག་ལེན་གནང་རྒྱུར་བསྐྱར་དུ་ཁས་ལེན་གནང་འདུག་ཡང་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་རྒྱ་ནག་གིས་ཐེ་ཝན་མཚོ་གླིང་དང་ལྷོ་རྒྱ་ནག་རྒྱ་མཚོའི་ནང་ཞི་བདེ་གཏན་འཇགས་ཡོང་བའི་བསྐྱར་བཤད་ནན་མོ་གནང་འདུག། རང་རྣམ་པ་ཚོ་ཁྱེད་རྣམ་པས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ལ་ཐེངས་འདིའི་རང་དབང་གླེང་སྟེགས་ཀྱི་ལེ་ཚན་ནང་དུ་ཨ་རི་དང་རྒྱ་ནག་བར་གྱི་གསང་མྱུལ་དམག་འཐབ་སྐོར་ལ་ཉམས་ཞིབ་པས་དབྱེ་ཞིབ་བྱས་པ་ཁག་ཅིག་ལྕགས་མོ་མཚོས་ཕྱོགས་བསྡུས་ཞུས་པར་གསན་རོགས་གནང། གསན་མཁན་རྣམ་པ་བདེ་མོ་ཡིན་ནམ། ང་རང་དབང་གི་གླེང་སྟེགས་ཀྱི་ལེ་ཚན་གཙོ་སྐྱོང་བ་ལྕགས་མོ་མཚོ་ཡིན། ཉེ་སྔོན་ཨ་རིའི་ཕྱོགས་ནས་ཨ་རིའི་དམག་ཁོངས་ཞུགས་པའི་རྒྱ་རིགས་དམག་མི་གཉིས་ཀྱིས་རྒྱ་ནག་གཞུང་ལ་ཨ་མི་རི་ཀའི་དམག་དོན་གསང་བ་མཁོ་སྤྲོད་བྱས་པའི་ཉེས་འཛུགས་བྱས་ཏེ་འཛིན་བཟུང་དང་དེ་བཞིན་རྒྱ་ནག་ཕྱོགས་ནས་ཀྱང་རྒྱ་ནག་གི་དམག་དོན་བཟོ་ལས་ཚོང་ཁང་ཞིག་གི་ལས་བྱེད་ཅིག་ཨ་རིའི་གསང་ཉུལ་བ་བྱས་ཏེ་ཨ་མི་རི་ཀར་གསང་བ་སྤྲད་ཚུལ་གྱིས་འཛིན་བཟུང་བྱས་པ་བཅས་ལ་བརྟེན་ནས་ཡུལ་དེ་གཉིས་ཀྱི་གསང་ཉུལ་དམག་འཐབ་ཀྱི་རྣམ་པ་ཤུགས་ཆེར་འགྲོ་བཞིན་ཡོད་པ་རེད། གཞི་རྩའི་ཆ་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར་ཞི་ཅིན་ཕིན་གྱིས་རྒྱ་ནག་ལ་དབང་བསྒྱུར་བ་ནས་བཟུང། རྒྱ་ནག་གིས་ཨ་མི་རི་ཀའི་གསང་བའི་ལས་དོན་ཐད་རྒོལ་རྡུང་བྱ་སྤྱོད་ཤུགས་ཆེར་བཏང་སྟེ་གང་ཐུབ་ཀྱིས་ཚན་རིག་ལག་རྩལ་སོགས་ཕྱོགས་མང་པོའི་ཐད་ཀྱི་གསང་བ་རྐུན་ཁྱེར་བྱེད་ཐབས་ཀྱིས་ཨ་མི་རི་ཀ་ལས་རྒྱལ་ཐབས་ཀྱི་འབད་བརྩོན་བྱེད་བཞིན་པ་དང། དེ་སྔ་ཨ་རིའི་ནང་ཁྲོན་ཕུ་སྲིད་གཞུང་གི་སྐབས་སུ་རྒྱ་ནག་གི་ཐོག་མཁྲེགས་འཛིན་སྲིད་ཇུས་བཟུང་སྟེ་ཕྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་ཨ་རིའི་ཁྲིམས་འཛིན་སྡེ་ཚན་ནས་རྒྱ་ནག་གི་ངོ་ཚབ་མཚོན་པའི་དྲ་གནས་གསང་ཉུལ་དང་དཔལ་འབྱོར་གསང་ཉུལ་དང་འབྲེལ་བའི་གསང་ཉུལ་གྱི་ལས་ཀ་སྤེལ་མཁན་ཐོག་དམིགས་ནས་ཉུང་མཐའ་གྱོད་དོན་བཅུ་གྲངས་ཤིག་གི་རྩད་གཅོད་ཞུ་གཏུག་བྱས་ཡོད་ལ། ད་ལྟ་སྦ་དྲེན་སྲིད་གཞུང་ནས་ཀྱང་མུ་མཐུད་དུ་ལས་དོན་དེའི་ཐད་ལ་མཇུག་སྐྱོང་བྱེད་བཞིན་པ་ཨ་མི་རི་ཀའི་ནང་རྟེན་གཞི་བྱས་པའི་ཏཱ་ཅི་ཡོན་ཞེས་པའི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་འདུག་གང་ལྟར་ད་ལྟའི་དུས་འདི་ནི་ཨ་རི་དང་རྒྱ་ནག་བར་གསང་ཉུལ་དམག་འཐབ་དེ་ཛ་དྲག་ཏུ་འགྲོ་བཞིན་པའི་སྒང་ཡིན་ཞིང། ཉེ་སྔོན་གྱི་ཕྱི་ཟླ་བརྒྱད་པའི་ཚེས་གསུམ་ཉིན་ཨ་རིའི་ཁྲིམས་འཛིན་ལས་ཁུངས་ཀྱིས་གསར་འགོད་གསལ་བསྒྲགས་སྤེལ་ཏེ། ཨ་མི་རི་ཀའི་མཚོ་དམག་གི་དམག་མི་གཉིས་ཀྱིས་རྒྱ་ནག་ལ་དམག་དོན་གསང་བའི་གནས་ཚུལ་བཙོངས་པའི་རྐྱེན་གྱིས་འཛིན་བཟུང་བྱས་པ་གསལ་བསྒྲགས་གནང་ཡོད། དེ་བཞིན་ཕྱི་ཟླ་བརྒྱད་པའི་ཚེས་བཅུ་གཅིག་ཉིན་རྒྱ་ནག་ཕྱོགས་ནས་ཀྱང་རྒྱ་ནག་གི་དམག་དོན་དང་འབྲེལ་བའི་མི་སྣ་ཞིག་ཨ་རིའི་གསང་བའི་མི་སྣའི་བསླུ་ཁྲིད་འོག་ཨ་རིའི་གསང་ཉུལ་ལས་དོན་ཁྲོད་ཞུགས་པ་དང་ད་ལྟ་གྱོད་དོན་དེར་རྩད་ཞིབ་བྱེད་བཞིན་པ་བརྗོད་འདུག། ན་ནིང་གི་ཕྱི་ཟླ་བརྒྱད་པའི་ཚེས་གསུམ་ཉིན། ཨ་རིའི་ཁྲིམས་འཛིན་ལས་ཁུངས་ནས་ཨ་རིའི་མཚོ་དམག་གི་དམག་མི་གཉིས་ཀྱིས་རྒྱ་ནག་ལ་དམག་དོན་དང་འབྲེལ་བའི་གནས་ཚུལ་བཙོང་བར་བརྟེན་ནས་གསང་ཉུལ་གྱི་ཉེས་འཛུགས་འབྲེལ་བའི་ཐོག་ཁྲིམས་སྦྱོར་ཞུ་གཏུག་བྱས་ཡོད་པ་ཨ་རིའི་ཁྲིམས་འཛིན་ལས་ཁུངས་ཀྱི་བདེ་འཇགས་ཚན་པའི་ཁྲིམས་དཔོན་གྱི་ལས་རོགས་མཱེ་ཏེའོ་ཨའོ་སིན་ནས་གསར་འགོད་ལྷན་ཚོགས་ཐོག་གསལ་བསྒྲགས་གནང་དོན།

མི་དེ་གཉིས་ད་ལྟ་འཛིན་བཟུང་བྱས་འདུག་ལ་དོགས་གཞི་ཅན་གྱི་མི་དེ་གཉིས་ནང་གི་གཅིག་ནི་ལོ་ན་ཉི་ཤུ་རྩ་གསུམ་སོན་པའི་ཝུའེ་ཅན་ཁྲའོ་དང་གཞན་དེ་ནི་ལོ་ན་ཉི་ཤུ་རྩ་དྲུག་སོན་པའི་ཀྲོའུ་ཝུན་ཧྥིན་རྣམ་གཉིས་ཡིན་ཞིང། མིག་སྔར་ཁོ་གཉིས་ཀྱིས་ནག་ཉེས་ངོས་ལེན་བྱེད་ཀྱི་མེད་པ་གནས་ཚུལ་ནང་བཀོད་འདུག་ཨ་རིའི་ཁྲིམས་འཛིན་སྡེ་ཚན་ནས་གསང་ཉུལ་བའི་ཁྲིམས་ལྟར་ཝུའེ་ཅན་ཁྲའོ་ཡིས་ཨེས་ཁེ་སི་དམག་མིའི་གྲུ་གཟིངས་ནང་དམག་ཁོངས་ཞབས་ཞུ་དུས་སུ་རྒྱལ་ཁབ་ཀྱི་རྣོ་ཚོར་ཅན་གྱི་བདེ་འཇགས་གནས་ཚུལ་སྐོར་བསྡུ་ལེན་གྱིས་རྒྱ་ནག་ལ་མཁོ་སྤྲོད་བྱས་པ་དང། དེ་བཞིན་ཀྲོའུ་ཝུན་ཧན་ནས་ལྐོག་རྔན་བླངས་ཏེ་ཧན་ནེ་མེན་མཚོ་ཁུལ་གྱི་མཚོ་དམག་རྟེན་གཞིར་ལས་ཀ་བྱེད་སྐབས་དཔལ་འབྱོར་ཉམས་ཞིབ་པར་བརྫུས་པའི་རྒྱ་ནག་གི་གསང་ཉུལ་བ་ཞིག་ལ་ཨ་རིའི་རྣོ་ཚོར་ཅན་གྱི་དམག་དོན་གནས་ཚུལ་མཁོ་སྤྲོད་བྱས་པ་བཀོད་འདུག་དེ་ཡང་ཨེ་ཕི་གསར་སྤེལ་ཁང་གིས་སྤེལ་བའི་གནས་ཚུལ་ནང། ཨ་རིའི་དབུས་ཁྲིམས་ཞིབ་པའི་ལས་རོགས Fred Sheppard བརྒྱུད་ནས་ཁྲིམས་ཁང་ལ་དོགས་ཅན་ཝུའེ་ཅན་ཁྲའོ་གཏའ་མར་བཞག་ནས་གློད་གྲོལ་གཏོང་མི་ཆོག་པའི་རེ་བ་འདོན་གྱི་ཡོད་པ་དང། ཁོང་གི་བདེན་དཔང་ཡི་གེའི་ནང་ཝུའེ་ཅན་ཁྲའོ་ཡི་ཨ་མས་རང་གི་བུ་ཡི་བྱ་སྤྱོད་དེ་ཤེས་རྟོགས་ཡོད་པ་མ་ཟད་ད་རུང་སྐུལ་མ་བྱེད་བཞིན་པ་དང་དེ་ལྟར་བྱེད་པའི་རྒྱུ་རྐྱེན་ནི་ཝུའེ་ཅན་ཁྲའོ་ཨ་རིའི་དམག་ཁོངས་ནས་དུས་ཡུན་རྫོགས་པའི་རྗེས་སུ་རྒྱ་ནག་གཞུང་གིས་ཁོར་ལས་ཀ་སྤྲོད་པར་ཡིད་ཆེས་བྱེད་བཞིན་པ་རེད་ཟེར། ཡང་ཨ་རིའི་ཁྲིམས་ཞིབ་ལས་ཁུངས་ཀྱི་ཞུ་སྦྱོར་ནང་ཝི་ཅིན་ཁྲོ་ཡིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་རྒྱ་ནག་གི་གསང་བའི་ཚན་པར་ལས་ཀ་བྱས་ཡོད་པ་དང་ཁོ་རང་དམག་མིའི་གྲུ་གཟིངས་ཀྱི་འཕྲུལ་ཆས་བཟོ་བཀོལ་པའི་ལས་རོགས་བྱེད་པའི་སྐབས་སུ་གསང་བའི་ངང་རྒྱ་ནག་གི་གསང་བའི་སྡེ་ཚན་ལ་ཨ་རིའི་དམག་མིའི་གྲུ་གཟིངས་ཀྱི་འགོག་སྲུང་དང་གོ་མཚོན་ནུས་པའི་སྐོར་གྱི་གནས་ཚུལ་མཁོ་སྤྲོད་བྱས་ཡོད་ལ་དེ་མིན་ད་རུང་ཝི་ཅིན་ཁྲོ་ནས་ཨ་རིའི་དམག་ཕྱོགས་ཀྱི་གལ་ཆེའི་ལག་རྩལ་ཡིག་ཆར་བརྩི་བའི་གྲུ་གཟིངས་ཀྱི་ལག་རྩལ་དང་འཕྲུལ་ཆས་བཟོ་བཀོལ་པའི་ལག་དེབ་སོགས

ཐ་ལི་ཧུའི་ཏན་ཞིན་ཀྲི་ཞེས་པ་ཡིས་པེ་ཅིང་དུ་འགྲོ་བཞིན་ལས་བྱེད་སྟངས་འདིའི་འབྲེལ་ཡོད་ཕྱོགས་ནས་གནད་དོན་འདི་རིགས་ཐད་དོགས་པ་ཇེ་ཆེར་འགྲོ་གི་རེད་ལ་རྗེས་ཕྱོགས་ནས་གནས་ཚུལ་འདི་རིགས་སྔོན་འགོག་ཆེད་རྒྱ་མིའི་རྒྱབ་ལྗོངས་དང་གཙོ་བོ་རྒྱ་ནག་སྐམ་ས་ནས་ཡོང་མཁན་རྒྱ་རིགས་ཐོག་ཞིབ་བཤེར་ཇེ་དམ་དུ་འགྲོ་གི་རེད་ཟེར། དེ་བཞིན་ན་ནིང་ལོར་རྒྱ་ནག་མཚོ་དམག་ནང་དམག་ཞུགས་ལས་ཡུན་རྫོགས་ཏེ་ཕྱིར་ལོག་པའི་དཔལ་འབྱོར་ཆེད་མཁས་པ་ཆིང་ཝུའེ་ཕེང་ནས་བརྗོད་དོན།

ཀྲོའུ་ཝུན་ཧན་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཕྱི་ཟླ་བརྒྱད་པ་ནས་བཟུང་རྒྱ་ནག་གི་གསང་བའི་ཚན་པར་ཉི་ཧོང་གི་ཨོ་ཁེ་ན་བ་ནང་ཡོད་པའི་ཨ་རིའི་དམག་མིའི་རྟེན་གཞི་རེ་ལྡེའི་མ་ལག་དང་དཔེ་རིས་འཆར་གཞི་དེ་མིན་ཨ་རིའི་ཧིན་རྡི་དང་ཞི་བདེ་རྒྱ་མཚོ་ཆེན་མོའི་མངའ་ཁུལ་གྱི་གཞི་རྒྱ་ཆེ་བའི་དམག་སྦྱོང་ལས་འཆར་སོགས་གསང་བའི་གནས་ཚུལ་མཁོ་སྤྲོད་བྱས་པ་བརྗོད་འདུག། གལ་སྲིད་ཁོ་པའི་གོང་ཞུས་ནག་ཉེས་དེ་གཉིས་ཀ་གཞི་ཚུགས་པ་ཡིན་ན་ལོ་ཉི་ཤུ་གི་ཁྲིམས་ཆད་ཕོག་སྲིད་པ་གནས་ཚུལ་ནང་བཀོད་འདུག་གནད་དོན་འདི་དག་ཐད་ཨ་རིའི་དབུས་གསང་བའི་ལས་ཁུངས་ཀྱི་གསང་བར་རྒོལ་རྡུང་ཚན་པའི་དཔོན་རིགས་ཁྲིན་མིན་ནས་བརྗོད་ན་གོང་ཞུས་འཛིན་བཟུང་གནས་ཚུལ་དེ་དག་ལས་རྒྱ་ནག་གིས་ང་ཚོའི་དམངས་གཙོར་གཏོར་བརླག་ཚབས་ཆེན་བྱས་པ་མ་ཟད་དམངས་གཙོ་སྲུང་སྐྱོབ་བྱེད་མཁན་རྣམ་པར་འཇིག་ཉེན་བཟོ་བཞིན་པ་གསལ་འདེབས་བྱེད་བཞིན་ཡོད་ཟེར། དེ་བཞིན་ཐའེ་ཝན་རྒྱལ་སྲུང་བདེ་འཇགས་ཉམས་ཞིབ་ཁང་གི་རྒྱལ་སྲུང་འཐབ་ཇུས་དང་ཐོན་ནུས་ཉམས་ཞིབ་སྡེ་ཚན་གྱི་འགན་འཛིན་སུའུ་ཙི་ཡུན་ནས་རྒྱ་ནག་གི་གསང་ཉུལ་བ་ཨ་རིའི་དམག་དཔུང་ནང་འཛུལ་ཞུགས་བྱེད་བཞིན་པ་དང་ཉེ་བའི་ལོ་ལྔའི་ནང་རྩད་ཆོད་པ་མང་ཆེ་བ་རྒྱ་རིགས་དམག་མི་དང་ཚན་རིག་པ། ཉམས་ཞིབ་པ་བཅས་རེད་ལ། ཐད་ཀར་འཛུལ་ཞུགས་ལས་གཞན་རྒྱ་ནག་གིས་ད་རུང་དམངས་ཁྲོད་ཀྱི་ཚོང་པ་ཚོའི་མིང་ཐོག་ནས་ཉམས་ཞིབ་ཀྱི་ཕྱི་ཐུམ་བརྒྱབ་ནས་ཨ་རིའི་དམག་ཕྱོགས་ཀྱི་འབྲེལ་ཡོད་མི་སྣའི་དོགས་པ་སེལ་ཏེ་ལམ་གྲོན་དང་ཚོགས་འདུའི་འགྲོ་གྲོན་མ་དངུལ་སོགས་སྤྲད་ནས་སླུ་བྲིད་བྱེད་བཞིན་ཡོད་པས་ཨ་རིའི་དབུས་གསང་བའི་ལས་ཁུངས་ཀྱིས་དེ་སྔོན་བརྙན་ཐུང་ཞིག་སྤེལ་ཏེ་རྒྱ་ནག་གིས་རིག་གཞུང་བརྗེ་རེས་བགྲོ་གླེང་དང་དམངས་ཁྲོད་ཀྱི་ཚོང་ལས་ཁང་གི་མིང་ཐོག་ནས་དམག་དོན་འཕྲུལ་རིག་ལག་རྩལ་ལེན་ཐབས་བྱེད་བཞིན་པའི་སྐོར་དྲན་སྐུལ་བྱས་ཡོད་ཟེར། ན་ནིང་གི་ཕྱི་ཟླ་བརྒྱད་པའི་ཚེས་བཅུ་གཅིག་ཉིན། རྒྱ་ནག་ཕྱོགས་ནས་ཀྱང་ཨ་མི་རི་ཀའི་གསང་བའི་ལས་ཁུངས་དང་མཉམ་འབྲེལ་གྱིས་གསང་ཉུལ་ལས་དོན་སྤེལ་བའི་མིང་ཐོག་ནས་རྒྱ་ནག་གི་དམག་དོན་ཚོང་ལས་ཁང་གི་འབྲེལ་ཡོད་མི་སྣ་ཞིག་འཛིན་བཟུང་བྱས་པ་གསལ་བསྒྲགས་བྱས་འདུག་གནད་དོན་དབྱེ་ཞིབ་པས་དེ་ནི་རྒྱ་ནག་གིས་ཨ་རིར་དགྲར་འཛིན་གྱི་སྟོབས་ཤུགས་ཇེ་ཆེར་གཏོང་བ་ལས་གཞན། རྒྱ་ནག་གི་དམངས་ཁྲོད་དུ་གསང་བ་བྱུང་བཞིན་པའི་རྣམ་པ་ཞིག་མངོན་གྱི་ཡོད་པ་རེད་ཟེར།

ཏང་ཙུའི་ཞིང་ཡོན་ཙུང་མོང་མོ། རྒྱ་ནག་གཞུང་འབྲེལ་གྱིས་གསལ་བསྒྲགས་བྱས་པའི་གནས་ཚུལ་ནང་ལོ་ན་ལྔ་བཅུ་ང་གཉིས་སོན་པའི་དོགས་ཡོད་མི་སྣ་རུས་མིང་ཙུང་ཟེར་བ་ཞིག་ནི། རྒྱ་ནག་དམག་དོན་བཟོ་ལས་ཚོང་ལས་ཁང་དུ་ལས་ཀ་བྱེད་མཁན་ཡིན་ཞིང་དེ་སྔ་གཞུང་འབྲེལ་གྱི་ཐོག་ཨི་ཊ་ལི་གི་ནང་སློབ་གཉེར་དུ་མངགས་གཏོང་སྐབས་སུ་ཨི་ཊ་ལི་ནང་བཅའ་སྡོད་ཨ་རིའི་གཞུང་ཚབ་ཁང་གི་ལས་བྱེད་སའེ་སི་ངོ་ཤེས་ནས་ཁོ་གཉིས་འབྲེལ་བ་ཟབ་མོ་བྱུང་སྟེ་སའེ་སི་ཡིས་མི་དེར་ནུབ་ཕྱོགས་ཀྱི་རིན་ཐང་ལྟ་གྲུབ་བསམ་བློའི་ནང་འཇགས་སུ་བཅུག་ནས་དེའི་བསམ་བློར་འགྱུར་བ་ཐེབས་ཏེ་ཨ་མི་རི་ཀའི་གསང་བའི་མི་སྣར་གསང་བའི་གནས་ཚུལ་མཁོ་སྤྲོད་བྱེད་རྒྱུ་ཁས་ལེན་དང། ཨ་རིའི་གསང་བའི་མི་སྣས་རྒྱ་ནག་གི་དམག་དོན་གསང་བ་སྤྲད་པའི་རིན་དོད་དུ་དངུལ་འབོར་ཆེན་པོ་སྤྲོད་རྒྱུ་ཁས་ལེན་བྱས་པ་མ་ཟད། དོགས་ཡོད་མི་སྣ་དེའི་ནང་མི་དང་བྱིས་པ་ཨ་མི་རི་ཀར་གཞིས་སྤོར་བྱེད་རྒྱུ་ཁས་ལེན་བྱས་པ་དང། ཨ་རིའི་གསང་ཉུལ་ལས་དོན་ནང་ཞུགས་རྒྱུར་མོས་མཐུན་གན་རྒྱ་བཞག་སྟེ་ཨ་རིའི་ཕྱོགས་ནས་རྟོག་ཞིབ་དང་ཟབ་སྦྱོང་སྤྲད་པ། མི་དེ་ཕྱིར་རྒྱ་ནག་ནང་ལོག་རྗེས་མུ་མཐུད་དུ་ཨ་རིའི་གསང་བའི་མི་སྣ་དང་ཐེངས་ཁ་ཤས་ཐུག་འཕྲད་དང་གསང་བའི་ཡིག་ཆ་གལ་ཆེན་མཁོ་སྤྲོད་དང་གསང་ཉུལ་འགྲོ་གྲོན་གནང་ཡོད་པ་སོགས་བཀོད་དེ་ད་ལྟ་མི་དེར་ཉེས་འཛུགས་ཆེད་ཁྲིམས་སྦྱོར་ཞུ་གཏུག་གི་རིམ་པ་ནས་འགྲོ་བཞིན་པ་བརྗོད་འདུག་ཐེ་ཝན་ཆབ་སྲིད་སློབ་ཆེན་གྱི་རྒྱལ་སྤྱིའི་འབྲེལ་ལམ་ཉམས་ཞིབ་ཁང་གི་ཉམས་ཞིབ་པ་སུང་གོ་ཁྲིན་ནས་གོང་ཞུས་རྒྱ་ནག་ཕྱོགས་ནས་དྲིལ་བསྒྲགས་བྱས་པའི་གྱོད་དོན་གྱི་ཞིབ་ཚགས་དང་གྱོད་དོན་དང་འབྲེལ་བའི་མི་སྣའི་ལོ་གྲངས་དང་རྒྱབ་ལྗོངས་དབྱེ་ཞིབ་བྱས་ན་དོན་རྐྱེན་དེའི་ནང་གི་མི་སྣ་དེ་གསང་བ་ཆེན་པོ་རག་པ་དང་ཐག་གཅོད་བྱེད་མཁན་དེ་འདྲའི་དཔོན་རིགས་མ་རེད་ལ། རྒྱ་ནག་གིས་འདེམས་གསེས་བྱས་ནས་གྱོད་དོན་དྲིལ་བསྒྲགས་བྱེད་དགོས་དོན་ནི་གོ་སྐབས་འདི་བཟུང་ནས་རྒྱ་ནག་དམངས་ཁྲོད་དུ་ཨ་མི་རི་ཀར་དགྲ་ཟླའི་སྡང་སེམས་སྐྱེད་བྱེད་ཀྱི་ཆབ་སྲིད་དྲིལ་བསྒྲགས་དང་འདིར་ཁ་གཡར་ནས་ཨ་མི་རི་ཀར་འཁོན་ལན་སློག་གི་ཡོད་པ་རེད་ཟེར།

這種不安全的環境下 你要配合政府來保障 རྒྱ་ནག་གིས་གསང་ཉུལ་གྱི་དོན་རྐྱེན་འདིར་ཁ་གཡར་ནས་སྤྱི་ཚོགས་བདེ་འཇགས་མིན་པའི་རྣམ་པ་ཞིག་བསྐྲུན་ཏེ་མི་ཚང་མས་རང་ཉིད་ཀྱི་བདེ་འཇགས་ཆེད་སྲིད་གཞུང་གི་དགོས་འདུན་དང་མོས་བསྟུན་བྱེད་པའི་དམིགས་ཡུལ་འགྲུབ་པའི་ཆེད་དུ་རེད་ཟེར། དོན་དངོས་ཐོག་གྱོད་དོན་ཆེན་པོ་དེ་ཚོ་རྒྱ་ནག་གཞུང་གིས་གསལ་བསྒྲགས་བྱེད་གི་མ་རེད་གྱོད་དོན་གསལ་བསྒྲགས་དེ་ཕྱི་ཚུལ་གྱི་རྣམ་པ་ཙམ་རེད་ལ་ཨ་རིས་དེ་སྔ་རྒྱ་རིགས་དམག་མི་གསང་ཉུལ་བ་གཉིས་འཛིན་བཟུང་བྱས་པ་ཡིན་པས་དེའི་ལན་དུ་ལག་སྐྱེས་སྤྲད་པ་ལྟ་བུ་རེད། རྒྱ་ནག་དང་ཨ་རིའི་ཕན་ཚུན་བར་སྙོམས་ཁུར་མི་བྱེད་པར་ཕན་ཚུན་ལ་གཟིགས་ཉམས་གཏོང་གི་ཡོད་ཟེར། གསན་མཁན་རྣམ་པ་དེ་རིང་གི་ལེ་ཚན་གཏོང་མཚམས་འདི་ནས་བཞག་རྗེས་ཁྱེད་ཚོས་གསན་པར་ལྕགས་མོ་མཚོ་གིས་བཀའ་དྲིན་ཆེ་ཞུ་གི་ཡོད་ལེ་ཚན་རྗེས་མར་ང་ཚོ་སླར་ཡང་མཇལ་ཡོང་ད་བདེ་མོ་བྱོས། གསན་མཁན་རྣམ་པ་ཚོ་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཐོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་ཚེ་བརྟན་རྣམ་རྒྱལ་ལགས་དང་ལས་རིམ་གོ་སྒྲིག་དང་རྒྱང་སྲིང་བྱེད་མཁན་ཕྲན་ནི་སྟག་ལྷ་རྒྱལ་ཡིན། རྣམ་པ་ཚོས་ང་ཚོའི་རླུང་འཕྲིན་ལ་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས།